ཐོག་མ་དེ་སྦྱིན་པ་རྒྱ་མཚོ་ལགས་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནི་ཁྱེད་རང་གིས་ད་ང་ཚོའི་གི SBS བོད་སྐད་སྡེ་ཚན་འདི་གསན་མཁན་རྣམས་ལ་ཁྱེད་རང་གིས་ད་སོ་སོའི་ཚོང་ལས་སྐོར་ལ་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས་བྱེད་དང། ཨ་པད་མ་ལགས་བཀྲ་ཤིས་བདེ་ལེགས་ཨ་ནི SBS གི་རླུང་འཕྲིན་གསན་མཁན་གི་ཨ་ནི་བོད་རིགས་སྤུན་ཟླ་ཡོངས་ལ་ཐོག་མར་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་གི་ཡོད་ཨ་ནི་ད་ལྟ་ད་ད་ལྟའི་ཆ་ལ་ང་བསྡད་ས་དེ་ད་ཝ་ག་ཝ་ག་ཝ་ག་ལ་ཡོད་དེ་རེད་ཨ་ནི་ཝ་ག་ཝ་ག་ལ་སྤོར་ནས་ད་ལོ་གཅིག་ད་དེ་ཙམ་འགྲོ་འདུག་ན་ནིང་སྤྱི་ཟླ་བདུན་པ་དེ་བ་ནས་སྤོས་དེ་རེད། ཨ་ནི་སྤྱིར་བཏང་གི་ད་ང་འདི། རང་མཐོང་ལ་ཡོད་པའི་འཆར་གཞི་འདི་ད་དུང་སྔོན་མ་ནས་ང་སིད་ནི་ན་ཡོད་དུས་སྐབས་ཐོག་ནས་ང་འཆར་གཞི་དེ་ཚོ་ཡོད་ད་བ་དེ་འདྲ་ཡིན་ནའི་ནང་ད་སིད་ནི་ནི། ཁྲོམ་ར་ད་དེ་ཚོ་རག་ཡ་ད་ཡང་ཤིའུ་ཀི་ཀུ་གུ་འདུག་ཨ། ཨ་ནི་ཡི་དེའི་སྒང་ལ་ད་ལས་ཀ་ད་དེ་འདྲའི་ཁ་ཕོ་བྱེད་དུས་མཚམས་ཨ་ནི་འགོ་བཙུགས།

བོད་པ་ལབ་ན་ག་འདྲ་ཅིག་ཡོད་མེད་ཧ་གོ་མྱོང་མཁན་གཅིག་ཉུང་ཤས་རེད་བསམ་གྱི་འདུག་ཡིན་ནའི་ཁྱེད་རང་གིས་ད་འདི་སྤྱིར་བཏང་ཚོང་རྒྱག་ཡ་ལ་ད་ཉེན་ཁ་ཚ་བོ་འདྲ་ཅིག་ར་ཁོང་ཚོ་ཅིག་དཔེ་གསར་བ་གསར་རྐྱང་ཅིག་ཆགས་སྡོད་ར་དེ་འདྲ་ཡིན་དུས་ཁྱེད་རང་གིས་ཉེན་ཁ་དེ་མཐོང་བཞིན་དུ་ད་དཔེར་ན་ད་ད་སོ་སོ་ཁྲོམ་ཐོན་ཡག་གི་ཚོང་ལས་ད་མོ་མོ་བཙོང་ཡག་འགོ་ཚུགས་ར་དེ་གི་ཅིག་བློ་ཁོག་དང་ད་གདེང་ཚོད་ཅིག་ཡོད་ར་དེ་ཁྱེད་རང་ག་འདྲས་བྱུང་ཡོད་ན། འདི་འདྲ་རེད་སྤྱིར་བཏང་ཁྱེད་རང་ལབ་དེ་འདྲ་རེད་དེ་འདྲ་འདི་ལ་ད་བོད་པ་ད་མང་པོ་ཟིག་ཡོད་མ་རེད་དེ་ཆ་ཚང། ད་སྣ་གཉིས་ལོག་པོར་གྱུར་རེ་ད་འདི་ལ་ད་ལྟའི་ཆ་ལ་ད་བོད་པ་དེ་ཆ་ཚང་བྱས་ན་བོད་པ་སུམ་ཅུ་རུ་ཕར་གྱི་ཡོད་ཀྱི་རེད། ཨ་ནི་ཆ་ཚང་སྣ་གཉིས་ལོག་པོར་གྱུར་རེ་ད་བོད་པ་གི་སྐོར་ལ་མ་ཤེས་མཁན་ད་དཔེ་མང་པོ་འདུག། ད་ཧ་ལམ་བརྒྱ་ཆ་བརྒྱ་ཅིག་ཤེས་ས་མ་རེད་ལབ་ན་ད་ཆ་ཚང་ད་འབྲེལ་བ་བྱུང་བ་ཡོད་མ་རེད་ཡིན་ནའང་ད་བོད་པ་ཟེར་དུས་ཁོ་ཚོས་མགོ་འདྲ་བོ་ཚོད་ཀྱི་མི་འདུག། ཡིན་ནའང་ད་ང་སྔོན་མ་ནས་ང་རང་འཆར་གཞི་ཡོད་སོང་ཙང་ཡར་མར་འབྲེལ་བ་འདྲ་བོ་བྱས་དེ་འདྲས་བྱས་ད་འདི་ལ་རིག་གཞུང་སྣ་མང་གི་དེ་འདྲས་གི་ད།

ཁོང་དང་ཆེད་བཅར་གྱི་ལྷ་ཡུལ་འདྲ་ལྷག་དེ་འདྲ་ཆགས། ད་ད་ལྟ་ཁྱེད་རང་གིས་ཅིག་མོ་མོ་ཚོང་དེ་འགོ་བཙུགས་ནས་ཟླ་བ་ཁ་ཤས་ཅིག་ཕྱིན་ཡོད་ར་དེའི་ནང་ནས་ད་དེའི་འདས་པའི་ཉམས་མྱོང་ནང་ལོགས་ལ། ད་ཝ་ག་ཝ་ག་ལ་ད་དེ་གའི་གི་མི་མང་པོ་ཅིག་གིས་མོ་མོ་ཕལ་ཆེར་ཐེངས་དང་པོ་བྲོ་བ་མྱོང་ཡོད་ཀྱི་རེད་བ་དེ་དུས་ཁོང་ཚོས་ཀྱིས་ཁྱེད་རང་རྣམ་འགྱུར་ག་འདྲ་ཅིག་སྟོན་གྱི་འདུག་གས་ད་དཔེ་ཆ་བཞག་ན་ཅིག་མོ་མོ་ལ་དགའ་བོ་བྱས་ཡོད་ན་དེ་དགའ་བོ་བྱས་ཡག་གི་རྒྱུ་མཚན་དེ་ཁོང་ཚོས་ཀྱིས་ག་འདྲ་འདྲ་བོ་ཅིག་བཤད་ཀྱི་འདུག་གས་ཡང་དགའ་ཡི་མི་འདུག་ན་ཡང་མ་དགའ་བའི་རྒྱུ་མཚན་འདྲ་བོ་ཅིག་རང་དབང་དེ་འདྲས་ཁྱེད་ལ་ཅིག་བཤད་ཡ་དང་དེ་འདྲས་བྱུང་ངས། ལགས་སེ། ཨ་ནི་ཨང་རེད་རེད་ད་དང་པོ་ང་ཚོ་མོ་མོ་འགྲོ་དུས་མཚམས་ཁོ་ཚོས་ད་མོ་མོ་དེ་ལ dumpling dumpling འདྲ་བོ་ལབ་གིན་འདུག་བ་ད་ཡིན་ན་ཡང་ད་ཅི་ནས་ནི་ངས་དེ་ལ་ཁོ་རང་ཚོ་འགྲེལ་བཤད་འདྲ་རྒྱབ་ཉོ་མཁན་དེ་ཚོ་ཡིན་ན་ཡང་འགྲེལ་བཤད་འདྲ་རྒྱབ་ཨ་ནི་ཁྲོམ་ར་གི་ད་ཁོ་ཚོ་མི་ཡིན་ན་ཡང་ཁོ་ཚོས་དང་པོ་ད་ཁོ་ཚོས Tibetan dumpling འདྲ་བ་འདྲ་བ་ལབ་གིན་འདུག་ཡིན་ན་དེ་འདྲས་མ་རེད dumpling དང་མོ་མོ་གཉིས་ཀ་ལོགས་ག་རེད་ངས་ནི་ལབ་དགོས་བ། ང་ཚོ་བོད་ནང་ལོགས་ལ་ཡིན་ན་མོ་མོ་མོ་མོ་རེད dumpling dumpling རེད་དེ་གཉིས་རྦད་དེ་ལོགས་ག་རེད་བ་ད་དངོས་གནས་བཤད་ན་ད་བཟོ་སྟངས་ད་ད་ནང་ལོགས་ཀྱི་ཅ་ལག་ད་དེ་ཚོ་དེ་ཚོ་འདྲ་བོ་ཡོད་ན་ཡིན་ན་ཡང་ད་མིང་ཁོ་རང་ལོགས་ག་རེད་བ་ད་ཨ་ནི་ད་ད་འདི་གི་བཙོ་ཡ་གི་ཆ་ནས་ཡིན་ན་འདྲ་ཨ་ནི་གཅིག་བཟོ་ཡ་གི་རྣམ་པ་གི་སྒང་ནས་ཡིན་ན་འདྲ་དེ་ཚོ་ཚང་མ་ལོགས་ག་འདུག་ཚང་མ་ཨ་ནི dumpling ད་འདི dumpling རེད་མོ་མོ་མོ་མོ་རེད་ངས་དེ་འདྲའི་གི་འགྲེལ་བཤད་རྒྱག་གི་ཡོད་ཨ་ནི་དེ་འདྲའི་རྒྱབ་ཁོ་ཚོས་ད་ད་ལྟའི་ཆ་ལ Love། ད་ཁོ་ཚོས Feedback ལབ་དགོས་ཀྱི་རེད་བ་ད་ཁོ་ཚོས་ཡག་པོ་རྐྱང་རྐྱང་མ་བྱེད་འདི་ག་ད་ཁྱེད་ལབ་མ་སོང་ཁོ་ཚོས་ལབ་དུས་ཙམ་པ་དཔེ་ཞིམ་ཞིམ་རེད་བྱས་ད་ག་རེ་ལབ་དགོས་ཁ་ཞིག་དཔེ། ད་ག་རེ་ལབ་དགོས་ད་དཔེ་གཅིག་འཕྲོད་བསྟེན་ལ་ཕན་པོ་ཡོད་རྒྱུ་དེ་འདྲའི་ཚོར་བ་སླེབས་འདུག་ཟེར་ཡ་འདྲ་བོ་ད་ནི་ད་མང་ཆེ་བ་ག་ད་དཔེ་ད་ཡག་ཤོས་རེད་ཟེར་ཡ་འདྲ་བོ་བྱས་ད་དཔེ་ཞིམ་པོ་འདུག་ད་མོག་མོག་བཅུ་ཉོས་ན་བཅུ་ཟ་ཚར་ཡིན་ཟེར་ཡ་འདྲ་བོ་ད་ནི་དེ་འདྲའི་འདྲ་བོ་རེད་བྱས་མ་བྱས་ད་དམིགས་བསལ་གྱི། དམིགས་བསལ་སྐད་དོད་གཞན་པ་ཞུ་སྐད་ཆ་ད་ཁ་ལག་སྐོར་གཅིག་ཕྲ་རྒྱས་ཡོད་འདྲ་བ་དེ་འདྲས་ད་ཁོ་ཚོས་ཞུ་ལབ་ཀི་མི་འདུག་ད། ནི་དེ་འདྲས་རེད་སྤྱིར་བཏང་དེ་འདྲས་མི་མང་པོ་གི་མོག་མོག་ལ་དཔེ་དགའ་བོ་བྱེད་ཀི་ཡོད་བ་རེད། ཨ་ནི་དགའ་བོ་བྱེད་དགོས་ཡོད་གི་རྒྱུ་མཚན་འདྲ་བོ་ད་ང་རང་དུ་སུ་ཅིག་བསམ་བློ་བཏང་ཡ་ན་ཐོག་དང་པོ་ང་རང་ད་འགོ་ཚུགས་དུས་ཙམ་པ་ནི་བ་ག་ལ་ད། ཐོག་དང་པོ་བོད་པའི་ཁ་ལག་བཙོང་མཁན་མོག་མོག་བཙོང་མཁན་ཐོག་དང་པོ་དེ་ང་རང་ཆགས་ཡོད་བ་སོང་ཙང་ང་རང་ལ་ད་འགན་འདྲ་བོ་མ་སོང་ན་ཆེན་པོ་ཅིག་ཡོད་རེད་བསམ་བྱས་ནས་ཨ་ནི་གང་ཐུབ་ཐུབ་ཀི་ད་མོག་མོག་བཟོ་དུས་ཙམ་པ་ཤ་ཡག་པ་དེ་བེད་སྤྱོད་གཏང་གི་ཡོད་ཨ་ནི་ད་བཟོ་དུས་ཙམ་པ་ཆེ་ཆུང་དང་དེ་ཚོ་ཆེན་པོ་ཅིག་གང་ཐུབ་ཐུབ་ཀི་ད་མོག་མོག་ད Fresh ལབ་དགོས་རེད་བ་གསར་པ་གསར་རྐྱང་ཕར་སྤྲད་ཡ་ད་འཁྱག་པ་འདྲ་བོ་རྒྱག་ཉི་མ་ཁ་ཤས་སྔོན་ལ་བཟོ་འཁྱག་པ་རྒྱག་བཙོང་ཡ་འགྲོ་དེ་འདྲའི་རྐང་གཅིག་གིས་བྱས་མྱོང་མེད་ཨ་ནི་ཉིན་གུང་མོག་མོག་བཙོང་ག་འགྲོ་གི་ཡོད་ན་ཞོགས་པ་སྔ་པོ་ལངས་ནས་ཆ་ཚང་གྲ་སྒྲིག་བྱས་ནས་ད Fresh རང་འཁྱེར་ནས་འགྲོ་གི་ཡོད་ཨ་ནི་དེ་དུས་ཙམ་པ་ནི་ཚང་མ་གི་ད་དགའ་བོ་དཔེ་བྱེད་ཀི་འདུག་བ་དེ་དུས་ཙམ་པ་རྒྱུ་མཚན་གཅིག་དེ་ཡིན་ས་རེད་ད་ང་རང་ཡིན་ན་ག་རེ་བསམ་སོང་ལབ་ན་མུ་མཐུད་དུ་ང་རང་ད་འདི་ལ་ཚོང་བརྒྱབ་ནས་མུ་མཐུད་དུ་འགྲོ་ཐུབ་ཀྱི་ཡོད་མེད་དེ་ཧ་གོ་གི་མ་རེད་ཡིན་ན་ཡང་ད་སོ་སོའི་འཆར་གཞི་ཡོད་རེད་དེ་ནི་འཆར་གཞི་སྒང་ལ་འགྲོ་ཐུབ་མི་ཐུབ་ལབ་ཡ་དེ་ཧ་གོ་གི་མ་རེད་ཡིན་ན་ཡང་ད་མ་འོངས་པ་མུ་མཐུད་དུ་འདི་ནས་ཡང་གཅིག་ང་མ་ཡིན་པ་བོད་པ་དེ་འདྲའི་མོག་མོག་བཙོང་མཁན་ཡིན་ན་འདྲ་བོད་པ་གི་ཁ་ལག་བཙོང་མཁན་ཡིན་ན་འདྲ་དེ་དུས་ཙམ་པ་ནི་ཁོ་ཚོ་ལ་ཡང་གཅིག་ལམ་ཁ་འདྲ་བོ་ཡག་པོ་ཞིག་བསྟན་དགོས་རེད་དེ་སོ་སོ་གལ་ཆེན་པོ་རེད་བསམ་སོང་ཨ་ནི་ད། ཚང་མ་མོག་མོག་ལབ་དུས་ཙམ་པ་ཨོ་ཞིམ་པོ་ཡོད་རེད་མོག་མོག་ལབ་ཡ་དེ་བོད་པའི་ཁ་ལག་རེད་དཔེ་ཞིམ་པོ་ཡོད་རེད་ཟེར་ཡ་ཅིག་བཟོ་ཐུབ་དགོས་རེད་བཟོ་མ་ཐུབ་ན་ད་རྩ་བ་ཉིད་ནས་འགྲིག་གི་མ་རེད་བསམ་བྱས་ང་རང་ཤ་ཡིན་ན་ཡག་པོ་དེ་བེད་སྤྱོད་བཏང་ད་མོག་མོག་བཟོ་དུས་ཆེ་ཆུང་དེ་ཡག་པོ་ཅིག་ཆེན་པོ་འདྲ་བོ་ཅིག་གང་ཐུབ་ཐུབ་ཅིག་ཨོ་དེ་འདྲའི་འདྲ་བོ་ཅིག་བྱེད་དུས་ཙམ་པ་ནི་མི་ཚང་མ་ཅིག་དགའ་བོ་འདྲ་བོ་བྱེད་ཀི་འདུག་རྒྱུ་མཚན་འདྲ་བོ་དེ་འདྲའི་ཅིག་མིན་འགྲོ་བསམ་སོང།
གཞན་པ་ད་ད་ལྟ་ཨོས་ཏྲེ་ལི་ཡའི་ནང་ལོགས་ལ་སྤྱིར་བཏང་གི་ད་ཚོང་ལས་ཆེ་ཆུང་ག་འདྲས་ཅིག་གཉེར་ཡ་འགོ་བཙུགས་ཡ་ཡིན་ནའི་ད་ཡིག་ཆ་དང་ཅིག་ཡང་ད་ང་ཚོ Council ལ་རེད་བ Council སོ་སོ་སོ་ལ་ཆ་རྐྱེན་དེ་འདྲས་ཚང་དགོས་ཡ་དང་ད་སྙན་ཞུ་འབུལ་ག་དེ་འདྲས་ཀྱི་ཡང་ཡིག་ཆ་གི་ལས་ཀ་དེ་འདྲས་མང་པོ་ཅིག་འདུག་ཨ་དེ་འདྲས་ཡིན་དུས་ད་སྤྱིར་བཏང་གི་ཡང་ནམ་རྒྱུན་ཟ་ཁང་རང་འགོ་བཙུགས་ཡ་ཅིག་གཏན་འཇགས་ཟ་ཁང་དེ་འདྲས་འགོ་བཙུགས་ཡ་དང།

ད་དེ་ཆ་དང་འདྲ་བོ་རེད་བ་དེ་མ་འདྲ། ད་མ་འདྲ་བ་འདྲ་བ་ལབ་ན་དེ་ག་རེ་རེད་ལབ་ན་ད་ང་ཚོ Council ནས་ཡི་གེ་ཞུ་དུས་ཙམ་པ་ད་ཡི་གེ་ཞུ་སྟངས་གང་ཞུས་ན་ཡང་གཞན་པ་ཅིག་ཡོད་ས་རེད་དེ་ངས་ཧ་གོ་གི་མེད་ད་ཡིན་ན་ཡང་ད་ལྟ་ཁྲོམ་ར་ཚུན་མ་ཡིན་ན་ཡང Council ནས་ཡིན་གཅིག་མིན་གཉིས་ཡི་གེ་ཅིག་ལེན་དགོས་གི་འདུག་བ་དང་དང་པོ་དེ། Council ནས་ཡི་གེ་ལེན་དུས་ཙམ་པ་དགོས་ཡ་དེ་ད Supervisor ལབ་ཡ་དེ་རེད Supervisor ལབ་ཡ་དེ་ཡོད་ན་ནི Council གི་ཁོ་རང་ཚོས་ད།

བཏང་བྱ་ཡས་ན་ནི་ཁོ་རང་ཚོས་ཞིབ་འཇུག་བྱས་ནས་ནི་གཞི་ནས་ང་རིག་མ་འཁུར་ནས་ཁོ་རང་ཚོ་ཡི་གེ་བཏང་ཡོང་ཡ་འདྲ་བོ་དེ་འདྲའི་ཅིག་རེད་བྱ་ད Supervisor ལབ་ཡ་དེ་ཡི་གེ་དེ་ལེན་ཡ་ལ་ནི་ཡང་གཞན་པ་ད་ཅིག་སློབ་ཚན་ལ་མ་སོང་ལ་སློབ་ཚན་གཉིས་འདྲ་བོ་ཅིག་དགོས་འདུག་ད Food Safety སྐོར་ཅིག་དང Food Handling ད་ཁ་ལག་ཉར་ཡ་གི་སྐོར་ཅིག་ད་ནི་ད་ག་ལབ་དགོས་རེད་ཁ་ལག་གི་ད་བདེ་འཇགས་གི་ཁོ་རང་གི་ཅིག་ལག་ལེན་ཅིག་བཏང་གི་དགོངས་དེ་ནི་སློབ་ཚན་མ་འདྲ་བ་གཉིས་འདྲ་བོ་ཅིག་འདུག་དེ་གཉིས་ཡ་ཡོད་ན་ནི Supervisor ལབ་ཡ་དེ་རག་གི་འདུག། ཨ་ནེ། ད་ད་ལྟ་དྲི་བ་ཐ་མ་དེ་ད་ལྟ་སྦྱིན་པ་རྒྱ་མཚོ་ལགས་ཁྱེད་རང་གིས་གོང་དུ་ཏིས་ཅིག་དེ་སྐོར་ལ་བཤད་ཡ་བཤད་སོང། ཡིན་ནའི་ད་ད་ལྟ་སྤྱིར་བཏང་ད་ལོ Australia ལ་ང་ཚོས་ད་མེ་སྐྱོན་དང་པོ་ཉིད་ཀྱི་མེ་སྐྱོན་ཤོར་དཔེ་ཚབས་ཆེན་པོ་ཤོར་དམིགས་བསལ་གྱི་ད་ལྟ་ཁྱེད་རང་བསྡད་ས་ས་ཁུལ་དེ་ནས་མ་བྱས་ཨ་ནེ། སྤྱིར་བཏང Australia གྱི་ད་ས་ཆ་མང་པོ་ཅིག་ལ་མེ་སྐྱོན་ཤོར་རེད་ཨ་ནེ། དེ་ཡང་ཏིས་ཡག་ད་དྲག་པ་ལབ་ན་ད་ཏིས་ངེད་ངེད་ད་ཡག་འགྲོ་དུས་ཙམ་པ་ཡང་ཏོག་དབྱིབས་ནད་ཡམས་དེ་ད་འཛམ་གླིང་གང་ས་ལ་ཁྱབ་རེད་བ། དེ་འདྲ་ཡིན་དུས། དེ་འདྲ་བྱུང་བའི་རྐྱེན་གྱིས་ད་ཚོང་ད་ཆེ་ཆུང་ཚང་མ་ལ་དཔེ་རྡབ་གསིག་ཤུགས་ཆེན་པོ་ཅིག་འགྲོ་ཡོད་རེད་ད་ཅིག་ཡོང་ཁུངས་དེ་ཚོ་དཔེ་ད་མར་ཉུང་འགྲོ་ཡ་དང་ཨ་ནི་ལས་བྱེད་མང་པོ་ལས་ཀ་ཤོར་ཡ་དང་དེ་འདྲས་ཀྱིས་ད་དཔེ་ག་རེ་རྡབ་གསིག་ཆེན་པོ་ཅིག་བྱུང་ཡོད་རེད་དེ་འདྲ་ཡིན་དུས་ཁྱེད་རང་གིས་ད་ཚོང་ལས་དེ་ཡིན་ནའི་ཁྱེད་རང་གོང་དུ་གསུངས་པ་ནང་བཞིན་སྤྱི་ཟླ་བདུན་པའི་ཟླ་བ་ལ་འགོ་བཙུགས་རེད་བ་ད་འདི་སྐབས་སུ་ཅིག་སྤྱི་ཟླ་བདུན་པ་ལབ་དུས་ད་ལྟ་ཏོག་དབྱིབས་ནད་འདི་འགྲོ་བཞིན་པའི་སྒང་རེད་བ་དེ་འདྲ་ཡིན་དུས་ཁྱེད་རང་གི་ཚོང་ལས་འདི་ད་ཅིག་དང་པོ་ཉིད་ལ་འགོ་བཙུགས་ཡ་དང་ཨ་ནི་འདི་གཅིག་འགོ་བཙུགས་ཚར་ནས་ཡང་ཁྲོམ་སྟོན་གར་འགྲོ་དུས་ཙམ་པ་གཅིག་ད་མི་འཛོམས་ཆོག་མ་ཆོག་དེ་འདྲས་ཀྱི་ཅིག་ག་ལེར་ད་བཀའ་རྒྱ་བཏང་ཡོད་རེད་བ་སོ་སོའི་གཞུང་གིས་དེ་འདྲ་ཡིན་དུས་དེ་འདྲའི་ཆ་ནས་ཡང་ཁྱེད་རང་གི་ཚོང་ལས་ལ་ཅིག་ཤུགས་རྐྱེན་ད་ད་ག་ལེར་བརྡབ་གསིག་ག་འདྲས་བྱུང་ཡོད་ན། རེད་ཨང། སྤྱིར་བཏང་གི་ད་ལྟའི་མེ་སྐྱོན་འདི་དེ་ག་ནས་ན་ཚ་དེ་ད་ད་ལྷག་པར་དུ་ཁ་ལག་གི་ཟ་ཁང་དག་དང་དེ་འདྲའི་གི་ད་ལྟ་གི་ཁྲོམ་ར་སྟོན་མཁན་དེ་ཚོ་ལ་ཧང་སང་ཡོད་དགོས་དང། ད་ལྟ་གི་དེ་གནོད་པ་ཆེན་པོ་ཆགས་ཡོད་རེད་བ། ད་ང་ང་འགོ་ཚུགས་པའི་དུས་སྐབས་ཐོག་དེ་ལ་ནི་སྤྱི་ཟླ་བདུན་པ་ལ་འགོ་ཚུགས་པའི་དུས་སྐབས་ཐོག་དེ་དང New South Wales དེ་སུ་ཡག་རུ་འགྲོ་གི་དུས་སྐབས་ཐོག་ཅིག་རེད་བ། ཨ་ནི་དེའི་སྒང་ལ་ང་ཚོ Wagga ཡིན་ཡང་འདི་ལ་ད་ད་ལྟ་གི་ནད་པ་དང་དེ་འདྲའི་དེ་སུ་སླེབས་ད་སླེབས་རེད་ད་ཤུགས་ཆེན་པོ་དེ་འདྲ་སླེབས་ཡོད་མ་རེད། དེ་དོན་ཚང་མ་ནི་ཞུ་ཞུ་ད།

ཀྱི་འཕྲད་མ་སོང་ད་ད་ལྟ་བར་དེ་ལྟར་ན་ཚ་དེ་འདྲའི་འགོ་བཙུགས་མ་ཐུབ་ནས་དེ་དཀའ་ངལ་འདྲ་འཕྲད་སོང་མ་གཏོགས་འགོ་བཙུགས་ཚར་ནས་རྒྱབ་ལ་ད་དམིགས་བསལ་བའི་དཀའ་ངལ་འདྲ་ཅིག་འཕྲད་མ་སོང། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།